ཊར་ཀི་ནང་ལོགས་ལ་ཡང་ས་ཡོམ་ཆེན་པོ་བྱུང་རྗེས་མི་སྟོང་ཕྲག་མང་པོ་འདས་གྲོངས་སོང་ཡོད་རེད། འདི་དགའ་འདི་བློན་འཕེལ་རེད་ཅེས་རྒྱ་ནག་གི་གསང་མྱུལ་གྱི་ལྒང་བུ་འདི་ཨ་མི་རི་ཀའི་མཁའ་ཐོག་ཡོང་རྗེས། ཨ་མི་རི་ཀ་དང་རྒྱ་ནག་བར་དུ་ལ་འབྲེལ་བ་དེ་རིང་ཁ་སང་ཛ་དྲག་ཆེ་རུ་ཞེ་དྲག་ཕྱིན་བསྡད་ཡོད་རེད། ད་ཡིན་ན་ལས། ཁ་ཤས་ཟེར་ཡག་བྱས་པ་ན་ཅིག་ལོ་ཉི་ཤུ་སུམ་ཅུ། ཕྱིན་ཚར་བའི་རྗེས་ལ་ཡང་མར་ཕྱི་མིག་བལྟས་པ་ཡིན་ན། ལོ་རྒྱུས་ཀྱི་དེབ་ཐེར་ནང་ལོགས་ལ་ཡང་མཆན་ཆུང་ཆུང་ཅིག་མི་ཤེས་ཁོངས་གཏོགས་ཀ་མ་རེད། དེ་ཚོ་དང་བསྡུར་བ་ཡིན་ན། དེ་རིང་ཁ་སང་འབྱུང་བཞིན་པའི་ཚན་རིག་ལག་རྩལ་ཨ་འདི Chat GTP ཟེར་མཁན་དེ་ད་དེ་རིང་ཁ་སང་ཨ་མི་རི་ཀའི་ནང་ལོགས་དངོས་སུ་བེད་སྤྱོད་བཏང་ཡག་འགོ་བཙུགས་པ་རེད། འདི་དཔེ་གནས་ཚུལ་ཆེན་པོ་བྱས་རྗེས། མིའི་རིགས་ཀྱི་ལོ་རྒྱུས་འཁོར་ལོ་ཡང་ཁ་ལོ་བསྒྱུར་ཡག་གི་ཚན་རིག་ལག་རྩལ་ཅིག་ཡིན་སྲིད་པ་རེད་བྱས་རྗེས་ཚང་མས་བཤད་ཀྱི་འདུག་དེ་འདྲ་སོང་ཙང། ངས་དེ་རིང་ནས་འགོ་བཙུགས་རྗེས་ཡིན་ན་ང་ཚོའི་དཔྱད་ཞིབ་ལས་རིམ་འདིའི་ནང་ལོགས་ལ་ཡང Chat GTP ཡི་སྐོར་ལ་ཡང་ངོ་སྤྲོད་རིམ་པ་ཞུ་དགོས་བསམ་བྱུང། དང་པོ་དེ་ཁོ Chat GTP ཟེར་དེ་ག་འདྲ་ཡིན་མིན་ཁོའི་ནུས་པ་ག་འདྲ་ཡོད་མེད་སྐྱོན་ཆ་ག་རེ་ཡོད་མེད་དང། ཡང་དེ་ག་ནང་བཞིན་ལག་རྩལ་འདིའི་སྐོར་ལ་ཡང། རྒྱ་ནག་དང་ཨ་མི་རི་ཀའི་བར་དུ་ལ་ཡང་འགྲན་རྩོད་ག་འདྲ་བྱེད་ཀྱི་ཡོད་མེད་དང། ཨ་མཐའ་མ་དེ་ང་རང་ཚོའི་བོད་ཀྱི་སྐད་ཡིག་འདི Chat GTP གི་དུས་རབས་འདིའི་ནང་ལོགས་ལ་ཡང། དཀའ་ངལ་ག་རེ་འཕྲད་ཀྱི་ཡོད་མེད་དང་གདོང་ལེན་བྱེད་དགོས་ག་རེ་ཡོད་མེད་གོ་སྐབས་ག་རེ་ཡོད་མེད་སོགས་སྐོར་ལ་ཡང་ཡིན་ན་རིམ་པ་གཅིག་གི

དཔྱད་ཞིབ་ལས་རིམ་ནང་ལོགས་ལ་ཡང་ལེ་ཚན་གཅིག་གཉིས་ཤིག་བཟོས་ན་བསམ་བཞིན་དུ་ལས་ད་ལྟ་བར་དུ་བཟོ་ཐུབ་མ་སོང་ད་བཟོ་མ་ཐུབ་ཡག་རྒྱུ་མཚན་ཆེན་པོ་ད་མང་པོ་ཞེ་དྲག་འདུག་ད་ལས་འདི་ནང་ནས་མངོན་གསལ་དོད་ཤོས་གཉིས་གཟུགས་སུ་དར་འདུག་དང་པོ་དེ་ད་དེ་ཡིན་ན་འཕྲུལ་རིག་གི་ཚན་རིག་ལག་རྩལ་གྱི་གནད་དོན་ཅིག་རེད་དེ་འདྲ་སོང་ཙང་ང་རང་སྒེར་ལ་ཆ་བཞག་པ་ཡིན་ན་དེ་འདྲའི་སྐོར་ལ་ཡང་ཤེས་བྱ་འདྲ་ག་གེ་ཡོད་མ་རེད་ཆེད་ལས་ཀྱི་སྐོར་ལ་ཡང་སློབ་སྦྱོང་འདྲ་རྩ་བ་ཉིད་ནས་བྱས་ཡག་བྱུང་ཡོད་མ་རེད་དེ་འདྲ་སོང་ཙང་ཁོ་ངོ་སྤྲོད་བྱེད་ཡག་ལ་ཡང་ང་རའི་ཤེས་བྱ་མ་འདང་བྱས་བྱས་ཡག་པོ་ཡོང་གི་མི་འདུག་གཉིས་པ་དེ་ཡིན་ན་ད་ཚན་རིག་ལག་རྩལ་གསར་པ་དེ་ཚོ་དང་པོ་དང་པོ་ཐོན་ཡོང་བའི་སྐབས་དེ་ཡིན་ན། འདིའི་ཁོའི་ཐ་སྙད་དང་དེ་ཚོ་མང་པོ་ཅིག་བོད་སྐད་ནང་ལ་མེད་དུས་ཁོ་འགྲེལ་བཤད་རྒྱག་དུས་སུ་ཁག་པོ་འདུག་འདི་འདྲ་སོགས་པའི་གནས་ཚུལ་མང་པོ་ཅིག་ལ་བརྟེན་བྱས་ཡིན་ན་ད་ལྟ་བར་དུ་འགྲེལ་བཤད་རྒྱག་བྱུང་མ་སོང། ད་ཡིན་ནའི་ལས། Chat GTP ཟེར་དེ་ང་རང་ཚོས་ལྟ་དུས་ནི་དེ་རིང་ཁ་སང་ཉི་མ་རེ་རེ་མ་བསྡད་པ། ཁོའི་སྤྱི་ཚོགས་དང་ང་རང་ཚོའི་མིའི་འཚོ་བ་དང་དེ་ཚོ་གང་ཅིའི་ཐད་ལ་ཡ། ཤུགས་རྐྱེན་ཆེ་ཡ་དེ་ནི་ཆེ་རུ་ཆེ་རུ་འགྲོ་གི་འདུག་དེ་ངེས་པར་དུ་ཡིན་ན་ང་ཚོ་ཚང་མ་ལོག་ཤེས་དགོས་ཡ་ཅིག་རེད་བཞག་བསམ་གི་འདུག་ད་ངས་ད་གིན་ཞུས་པ་ནང་བཞིན་བྱས་ང་ཞིབ་འདེབས་དམིགས་བསལ་གྱི་ཆེད་ལས་འགན་དེ་ཐོག་ནས་ངོ་སྤྲོད་ཞུ་ཡ་མེད་ཙང་ཕལ་ཆེན་ང་ཚོའི་རླུང་འཕྲིན་གསན་མཁན་མང་ཆེ་ཅིག་གིས་ད་ངས་དེ་རིང་འདི་ན་ངོ་སྤྲོད་བྱས་པ་དེ་ནས་ཕལ་ཆེན་གསར་པ་འདྲ་སྦྱང་ཡ་དང་མཁྱེན་ཡ་འདི་གལ་ཡོང་གི་མ་རེད་ད་ལས་ཡིན་ནའི་ཁ་ཤས་ཀྱིས་ཡང་ཅིག་མཁྱེན་ཡ་གི་འདོད་པ་ཡོད་སྲིད་གི་བསམ་འདུག་བྱས་ཙང་ངས་འདིའི་སྐོར་ལ་ཡང་ཞུ་གི་ཡིན། དང་པོ་དེ Chat GTP ཟེར་དེ་ག་རེ་རེད། ཁོ Chat GTP ཟེར་མཁན་དེ་ད་ང་རང་ཚོའི་དཔེར་ན་ཆ་བཞག་ན། རྒྱུན་དུ་ཁོར་ནས་ཅིག། ལག་འཁྱེར་ཁ་པར་བེད་སྤྱོད་བཏང་ཡ་དང་གམ་ཕུའུ་ཏར་བེད་སྤྱོད་བཏང་ཡ་དེ་ཚོ་ད་བེད་སྤྱོད་བཏང་ནས་ལོ་མང་པོ་ཕྱིན་པ་རེད་ང་རང་ཚོ་རྒྱུས་ཞེ་དྲག་ཡོད་རེད་དེ་ཚོ་ཡིན་ན་ང་ཚོའི་འཚོ་བ་དང་ཁ་འབྲལ་ཐབས་མེད་པ་ཆགས་བསྡད་ཡོད་རེད། ད་ནི Chat GTP ཟེར་མཁན་དེ་ཡིན་ན་ད་སྤྱིར་བཏང་ང་རང་ཚོས་ལག་འཁྱེར་གྱི་ཁ་པར་དང་གམ་ཕུའུ་ཏར་དང་དེ་ཚོའི་སྒང་ལ་ཡ་ད་གོམ་པ་ཆེན་པོ་ཅིག་སྤོ་མཁན་ཅིག་རེད།

མིས་བཟོས་རིག་སྟོབས། བཅོས་མའི་རིག་ནུས། བཅོས་མའི་རིག་སྟོབས། འདི་འདྲ་མང་པོ་བསྒྱུར་བཞག་ཨང། འདི་ག་འདི་ཡིན་ན་གཅིག་གིས་ནི་ག་རེ་ཟེར་ན་བཅོས་རིག་ཟེར་ཞིག་བསྒྱུར་འགྱོད་འདུག་ད་ལྟ་ངས་དེ་རིང་འདིར་བེད་སྤྱོད་བཏང་དགོས་བསམ་བྱུང། ག་རེ་ཟེར་ན་བཅོས་རིག་ཟེར་འདི་ཁ་ནས་གཅིག་ལབ་བདེ་བོ་དང་ངག་ལ་འཇགས་བདེ་བོ་འདུག་ཨང། ངས་གང་ལྟར་ཉམས་མྱོང་གི་ནང་ལོགས་ལ་ཡང་ང་རང་ཚོ་བོད་ཡིག་ནང་ལོགས་ཚིག་གསར་པ་བཟོས་པའི་སྐབས་དེ་གཅིག་མཚན་ཉིད་དང་དེ་ཞེ་པོ་ཞིག་ཚང་ཡག་ཆེད་དུ་ཚིག་རིང་པོ་ཞེ་པོ་ཞིག་བཟོས་པ་ཡིན་ན་མཐའ་མ་དེ་མིའི་ངག་ལ་མ་འཇགས་པ་བྱས་བྱས་བེད་སྤྱོད་བཏང་མེད་བྱས་ད་གཞུག་གུ་དེ་ཡིན་ན་དབྱིན་ཇི་བེད་སྤྱོད་བཏང་རྒྱ་སྐད་བེད་སྤྱོད་བཏང་བྱས་འགྲོ་འདུག་བྱས་ཙང་ཚིག་ག་རེ་བཟོས་པ་ཡིན་ནའི་ཨ་ནི་མཚན་ཉིད་ཚང་མ་ཚང་ཡོད་ནའི་མེད་ནའི་ཁ་ལ་འཇགས་བདེ་པོ་ཅིག་ངག་ལ་ཡང་འཇགས་བདེ་པོ་ཅིག་དགོས་ཀྱི་འདུག་བྱས་ཙང་བཅོས་རིག་ཟེར་མཁན་དེ་ངག་ལ་ཡང་འཇགས་བདེ་པོ་ཡོད་པའི་ཟུར་དུ་བྱས་ཙང་ངས་དེ་བེད་སྤྱོད་བཏང་གི་ད་ཡིན་ནའི་རྗེས་མ་མིའི་ཁར་བསྟན་གར་བབ་གི་ཡིན་ནའི་འདིར་བྱེད་དགོས་ཀྱི་རེད། བྱས་རྗེས། ང་རང་ཚོས་མིར་ཆ་བཞག་པ་ཡིན་ན་མི་ལ་ཡང་ཀླད་པ་ཡོད་རེད་ཀླད་པ་དེ་ཡིན་ན་བེད་སྤྱོད་བཏང་རྗེས་ང་ཚོས་སྐད་ཡིག་མ་འདྲ་དང་ཨ་ནི་སྐད་ཡིག་མ་འདྲ་སློབ་སྦྱོང་བྱས་པའི་རྗེས་ལ་དེབ་ཀློག་སློབ་ཚན་ཉན་ད་ག་ནང་བཞིན་འཚོ་བའི་ནང་ལོགས་ནས་རྒྱུན་དུ་འཁོར་ནས་ད་སྐར་ཆ་མེད་རིང་ངོ་རེ་ང་ཚོས་གསར་པ་སློབ་སྦྱོང་བྱེད་དགོས་རེད་སློབ་སྦྱོང་བྱས་པ་མ་ཟད་དེ་ཀླད་པའི་ནང་ཀླད་འགྱོག་དེ་ཁོས་མར་གཏུབ་བྱས་མར་ཟོས་ནས་འཇུ་བྱས། འདི་ག་ཚུར་རུག་རུག་བཟོས་བྱས་དེ་ང་ཚོའི་རྒྱུན་དུའི་ལས་ཀ་བྱེད་ཡག་དང་འཚོ་བ་སྐྱེལ་ཡག་དང་དེ་ཚོའི་ནང་ལོགས་ལ་ཡང་བེད་སྤྱོད་ཞིག་བཏང་དགོས་རེད་པ་དེ་བཏང་ཡག་གི་དེ་རིག་པ་དེ་ཡིན་ན་ང་རང་ཚོ་ཀླད་པ་ད་ལྷན་སྐྱེས་ཀྱིས་མི་ཚང་མ་ལ་ཡོད་རེད། ད་ལྟ་འདི་ག་རེ་རེད་ཟེར་ན། ཚན་རིག་པ་ཚོས་འཕྲུལ་རིག་ལག་རྩལ་བེད་སྤྱོད་བཏང་རྗེས་རྩིས་རྒྱག་དེ་ཚོ་བེད་སྤྱོད་བཏང་རྗེས་ད་མིའི་ཀླད་པ་ལ་ཡང་ལད་ཟློས་བཟོ་ལྟ་བྱས་རྗེས་མིས་བཟོས་བཞག་པའི་ཀླད་པ་ཟེར་ནས་མི་འདུག་མིས་བཟོས་བཞག་པའི་རིག་པ་ཅིག་རེད། བྱས་ཙང་རིག་པ་དེ་བེད་སྤྱོད་བཏང་རྗེས་རིག་པ་དེའི་དངོས་གནས་ཀྱི་ཕ་གིའི་བྱེད་སྟངས་སྦྱོར་བ་དེ་ཚོ་ད་མིའི་བསམ་སྟངས་དང་འདྲ་བོ་ཡོད་མ་རེད་དེ་ལས་ཡིན་ནའི་ཁོའི་མཐའ་མའི་ཕ་གིའི་ཡ། དངོས་པོ་ཅིག་ཁོས་བཟོ་གི་ཡོད་པ་དེ་བཟོ་སྟངས་དེ་ཡིན་ན། ང་རང་ཚོ་མི་དང་འདྲ་པོ་ཞེ་དྲག་ཡོད་པ་མ་ཟད་ད་དེ་རིང ChatGTP ཟེར་མཁན་དེ། ཁོའི་ལེགས་སྐྱེས་ཆེ་ཤོས་དེ་ག་རེ་རེད་ཟེར་ན། ང་རང་ཚོས་བཟོས་བཞག་པའི་བཅོས་རིག་སྦྱོར་བ་བཅོས་རིག་དེ། ཁོ་ལ་ཞིབ་འཇུག་བྱས་ཁོས་ཅ་ལག་བཟོས་ཚན་རིག་གཏིང་ཟབ་པོ་འདི་འདྲའི་ཞིབ་འཇུག་བྱས་རྗེས་གསར་གཏོད་མང་པོ་ཞེ་པོ་བྱས་རྗེས་ལོ་མང་པོ་ཞེ་པོ་ཕྱིན་ཡོད་པ་འདྲ། ད་ཡིན་ན ChatGTP ཟེར་མཁན་ཁོའི་ཁྱད་ཆོས་དེ་ཡིན་ན། སྤྱིར་བཏང་ང་ཚོ་མི་དཀྱུས་མ་དེ་ཚོ་དང་ཕ་གིའི་ཁོ་ཚོས་བཟོས་བཞག་པའི་རྩིས་རིག་འཕྲུལ་རྩལ་གྱི་བཅོས་རིག་སྦྱོར་བ་འདིའི་བར་མཚམས་ལ་ཡང་ད་འབྲེལ་བ་དེ་ཉེ་རུ་བཏང་རྗེས་ཚན་རིག་ལག་རྩལ་དང་དེ་འདྲ་ག་གེ་མ་ཤེས་མཁན་ཅིག་ང་ལྟ་བུ་ཅིག་གིས་ལམ་སང་ཕ་གི་དང་འབྲེལ་བ་བྱས་རྗེས་ཕ་གིར་ཡ་ལས་ཀ་བསྐུར་ཡག་དང་གནས་ཚུལ་འཚོལ་ཡག་དང་དེ་འདྲས་ཅིག་གིས་བྱེད་ཡག་གི་ཁོའི་ད་སྒེའུ་ཁུང་བཟོ་ལྟ་ཕྱེ་བཞག་ཡོད་རེད་དེ་ཕྱེ་བྱས་ཡིན་ན་དེ་རིང་གི་ད ChatGTP ཟེར་མཁན་ཁོའི་ལེགས་སྐྱེས་དེ་ཆེ་ཤོས་ཅིག།

ངས་ཚེ་བརྟན་དབང་ཕྱུག་སུ་རེད་ཅེས་ཅེས་ཕར་དྲིས་པ་ཡིན། ཨ་ལམ་སང་ད་ག་ཨོ་ཚེ་བརྟན་དབང་ཕྱུག་ཟེར་མཁན་མི་མང་པོ་འདུག་དེ་ལས་གཅིག་ཞིབ་ཕྲ་ཅིག་བཤད་ན་ཡོང་གི་རེད་པས། ངས་ཨ་རིའི་རླུང་འཕྲིན་ཁང་གི་ཚེ་བརྟན་དབང་ཕྱུག་ཟེར་དུས་ལམ་སང་ད་ག་ཁོས་ད་ངའི་སྐོར་འདོགས་པར་ཅིག་དྲ་ལམ་སྒང་ལ་ཡིན་ནའི་རེད་འདོགས་པ་ལ་ཡང་ཡིག་ཆའི་ནང་ཡིན་ནའི་རེད་དེབ་གང་དུ་ཡོད་པའི་རེད་ཅེས་ནར་ད་ད་དེའི་གང་ག་ལོ་ཁོས་ཤེས་པའི་དེ་ག་ཚང་མ་ལོ་རུག་རུག་བཟོས་རྗེས་ངའི་ལོ་རྒྱུས་ཅིག་རྒྱས་ཐག་ཆོད་ཅིག་ལམ་སང་བྲིས་རྗེས་ད་སྐར་ཆ་ཁ་ཤས་ནང་ལོགས་ལ་བཏོན་ཡོང་གི་འདུག། ད་འདི་གལ་སྲིད་ངས་གནས་ཚུལ་རྩད་གཅོད་བྱས་བཅུག་ག་མ་བྱས་དངོས་གནས་རང་ལ་ཕན་ཐོགས་པའི་ལས་ཀ་ཅིག་བསྐུལ་དགོས་བསམ་པ་ཡིན་ན། ངས་འདི་གཞི་བཞག་བྱས་རྗེས་ཨ་རིའི་རླུང་འཕྲིན་ཁང་གི་ཚེ་བརྟན་དབང་ཕྱུག་ཆུང་ཆུང་སྒང་ལ་བོད་ལ་ཡ་འཚར་ལོངས་བྱུང། བོད་ནང་སློབ་གྲྭ་ཕྱིན་གྱི་ཡོད་རེད། ཨ་མི་རི་ཀ་ལ་ལོ་སུམ་ཅུ་སོ་གྲངས་ཕྱིན་གྱི་ཡོད་རེད། དེ་འདྲའི་སོང་ཙང། ངའི་སྐོར་ལ་ཡ། ཅིག་རྩོམ་ཞིག་བྲིས་རོགས་ཟེར་ལབ་པ་ཡིན་ན་ད་ལྟ་ངས་ཁྱེད་གནས་ཚུལ་མང་པོ་ཅིག་བཤད་ཡོད་མ་རེད། ངའི་མིང།

གནས་ཚུལ་དེ་ཚོ་མང་པོ་ཅིག་ཅིག་བལྟས། དེ་ནས་ད་བོད་དང་རྒྱ་ནག་གི་བར་དུ་ལ་འབྲེལ་བ་འདི་གས་འདི་ལ་ཅིག་བལྟས་རྗེས། སྒྲུང་འདི་ནང་ལོགས་ལ་ཡ་བྷེ་ཆུང་དུས་སྒང་ལ་ང་འཚར་ལོངས་ཡོང་དུས་བྷེ་ཏི་པོ་ཏ་ལ་གི་བརྗིད་ཆགས་ལྡན་པ་མཇལ་ཡ་ཡོད་པ་དང། དེ་ནས་ད་ལོ་སུམ་ཅུའི་གོང་ལ་ཡ་བོད་ནས་ཁ་བྲལ་བའི་རྗེས་ལ་ཡིན་ན་དེར་གས་ས་བྷེ་ཏི་བོད་ལ་འགྲོ་ཡ་ལ་ཡ་དཀའ་ངལ་ཡོད་པ་དཔེར་ན་ཆ་བཞག་པ་ཡིན་ན། རྒྱ་ནག་གཞུང་གིས་ཐོངས་མཆན་བི་ཛ་སྤྲད་ཀྱི་མེད་པ་དེ་ཁོ་དེ་ནང་ལ་བྲིས་བཞག་ངས་ག་གེ་ལབ་ཡོད་མ་རེད་དེ་ཚོ་ཁོས་གང་ལྟར་ད་ཡིག་ཆ་དེ་ཚོའི་ནང་བལྟས་རྗེས་ཧ་གོ་བ་རེད་དེ་མ་ཟད་ད་བོད་ནང་དེང་སང་གནས་སྟངས་དེ་ཚོ་ཞེ་པོ་ཅིག་དཀའ་ངལ་ཆེན་པོ་ཡོད་པ་དང་ཨ་ནི་ཕ་མ་སྤུན་ཀྱག་དང་འབྲེལ་བ་བྱས་དེ་ཚོ་ཁག་པོ་ཡོད་པ་ལོག་འགྲོ་ཡ་ཁག་པོ་ཡོད་པ་ཨ་འདིར་ཡ་ང་ཝ་ཤིང་ཀྲོན་ལ་ཡ།

ཡང་དག་ནང་བཞིན་ངས་ལས་ཀ་གཞན་པ་ཅིག་བསྐུལ་བ་དེ་ག་རེ་རེད་ཟེར་ན་ད་ང་ཚོ་རྒྱུན་དུ་འཁོར་ནས་ཡང་སེ་ཡང་སེ་བྱེད་ཡ་ལས་ཀ་ཅིག་རེད་འདི་ཡིན་ན། ངས་བཅོས་རིག་འདི་ལ་ཡར་ཕར་ཚིག་ཁ་ཤས་ཤིག་མི་ཤེས་བརྒྱབ་མེད། ང་ལ་གྲོགས་པོ་ཚེ་རིང་ཟེར་མཁན་ཅིག་ཡོད་རྒྱ་གར་ལ་བསྡད་ཡོད་རེད། ངས་ཁོ་རང་ཚུར་ཁྱུག་ཙམ་གདན་འདྲེན་ཞུ་མཁན་ཡིན། ལྡི་ལི་ལ་ཡོད་པའི་ཨ་མི་རི་ཀའི་གཞུང་ཚབ་ཁང་ལ་ཡང་ཡི་གེ་ཞིག་བྲིས་རོགས་གྱིས། ལབ་མེད་པ། ལམ་སང་ཡི་གེ་འདི་སྐར་ཆ་ཁ་ཤས་ཤིག་ནང་བྲིས་སོང། ཨ་རིའི་གཞུང་ཚབ་ཁང་གི་ཁ་བྱང་དང་དེ་གའི་གངས་དཀར་ལོག་དཔེ་ཧྲ་ཧ་ཏག་ཏག་ཡིན་མདོག་ཁ་པོ་ཞེ་པོ་ཞིག་བྲིས། དེའི་རྗེས་ཡིན་ན་ངའི་གྲོགས་པོ་ཡིན་ན་ཚེ་རིང་རྒྱ་གར་ལ་ཡོད་རེད་ཁོ་རང་རྒྱ་གར་གི་མི་སེར་རེད། ཁོ་རང་ཕི། ནང་མི་བྱས་ཞི་རགས་ཀྱི་གནས་སྟངས་དེ་ཚོ་ཡག་པོ་ཡོད་རེད། ཁོ་རང་འདིར་ཡ་ཁྱུག་ཙམ་ཅིག་ཨ་མི་རི་ཀ་ལ་ཡ་ངས་གདན་འདྲེན་ཞུ་མཁན་ཡིན། ཁོ་རང་དེ་ཁྱུག་ཙམ་བསྡད་པའི་རྗེས་ལ་ཕར་ལོག་འགྲོ་གི་རེད་དེ་འདྲའི་སོང་ཙང་ཕི་གའི་གཞུང་ཚབ་ཁང་ནས་ཨ་མི་རི་ཀའི་ཡུལ་སྐོར་སྤྲོ་འཆམ་ཡོང་མཁན་གྱི་ཁྲིམས་ག་རེ་ཡོད་པ་དེ་གཞི་བཞག་གིས་ཁོ་རང་ལ་ཡང་ཡུལ་སྐོར་སྤྲོ་འཆམ་གྱི་ཐོངས་མཆན་གྱི་བི་ཛ་ཞིག་སྤྲད་རོགས་བྱས་ཟེར་བྱས་བྱས་ཡི་གེ་དེ་འདུག་དེ་ནས་ད་གང་ལྟར་ད་ཚིག་འདི་ཁ་ཤས་བརྗེ་པོ་རྒྱག་གི་ཡིན་ན། དངོས་གནས་བསྐུར་ཆོག་ཆོག་རང་བཟོས་བཞག་ད་འདི་ནང་བཞིན་གྱི་གང་ལྟར་ཆ་ཇི་ཊི་པི་ཟེར་མཁན་དེ། ཡ་ལས་ཀ་ང་ཚོ་རྒྱུན་དུ་རྟག་པར་བྱེད་དགོས་ཡ་འདི་ལས་ཀ་འདི་ཡོད་རེད་པ། ཡི་གེ་བཏང་དགོས་ཡ་ཡིན་ནའི་རེད་དོ་བ་སྙན་སེང་ཞུ་དགོས་ཡ་ཡིན་ནའི་རེད་འོ་མེད་ནའི་ཚོགས་འདུའི་སྐོར་འདི་བྲིས་དགོས་ཡ་ཡིན་ནའི་རེད་ད་དེ་ཚོ་སྒང་ག་ལོག། ཁོས་སྐར་ཆ་ཁ་ཤས་ནང་ལོགས་ལ་བྱས་བྱས་འདུག་བྱས་བྱས་ད་དེ་ཡ་ཕྲན་བུ་འགྱུར་ལྡོག་ཏི་ཏི་བཏང་པ་ཡིན་ན། ང་ཚོ་རྒྱུན་དུ་ཡིན་ད་ཆུ་ཚོད་མང་པོ་གཉེར་ལ་ཡ་དཀའ་ལས་རྒྱབ་ཟིན་བྲིས་བྲིས་ཡ་འབྱོར་བ་དེའི་ཚུར་བསྟན་ཏེ་ཁོས་སྐར་ཆ་ཁ་ཤས་ལ་བྱས་བྱེད་ཀྱི་འདུག་ང་ཚོ་ཡིན་ན་ཞེ་པོ་ཅིག་དངོས་གནས་ཧང་སང་ཡ་དེ་རེད་བཞག་དེ་གི་ནས་གཉིས་པ་དེ་ག་རེ་འདུག་ཟེར་ན་ཁོས་ཡི་གེ་བསྒྱུར་ཡ་དེ་རེད་བཞག་ད་ཡི་གེ་བསྒྱུར་ཡ་དེ་ཡང་ད་ང་ཚོ་བོད་ཡིག་ནས་ཨ་ནི་སྐད་ཡིག་གཞན་པ་ལ་ཡ་བསྒྱུར་ཡ་དེ་མི་འདུག་དེ་ལས་ཡིན་ན་ལས་དང་ང་རྒྱུན་དུ་ཁོར་ནས་ད་རྒྱ་ཡིག་ལྟ་གི་ཡོད་ཙང་རྒྱ་ཡིག་དང་ཨིན་ཇིའི་བར་དུ་ལ་བསྒྱུར་ཡ་འདི་ཡོད་པ་དེ་ཡིན་ན་ཞེ་པོ་ཅིག་ཡག་པོ་བསྒྱུར་གི་འདུག

ཨིན་ཇིའི་རྩོམ་རིང་པོ་ཅིག་ཡོད་པ་ཡིན་ན་ཕི་གི་ནང་བཅུག་བྱས་དེ་རྒྱ་ཡིག་བྲིས་ཟེར་ན་ལམ་སང་སྐར་ཆ་ཁ་ཤས་ཤིག་ནང་ལོགས་ལ་ཡང་དངོས་གནས་རྒྱ་ཡིག་ད་དཔེ་མཁས་པ་ཅིག་གིས་ཡིག་སྒྱུར་ནང་བཞིན་བསྒྱུར་ཤེས་ཀྱི་འདུག་ད་ག་ནང་བཞིན་རྒྱ་ཡིག་གི་དེ་འདིར་བཅུག་ནས་ཨིན་ཇིར་བྲིས་ཟེར་ན་ལམ་སང་བསྒྱུར་ཡོང་གི་འདུག་དེས་མ་ཟད། ད་འདི་རྒྱ་ཡིག་འདི་ཁོ་ཚོས་འདི་ནང་བསྡད་བེད་སྤྱོད་བཏང་ཡ་དེ་ཡིན་ན་ཨིན་ཇི་ནང་བཞིན་ཧ་ལམ་འདྲ་པོ་རང་ཅིག་ཡོད་པ་བཟོ་འདུག་ཐུགས་བརྟན་ན། དཔེར་ན་ཆ་བཞག་ན་རྒྱ་ཡིག་སྔ་མོའི་རྒྱ་ཡིག་བྲིས་སྟངས་སྦྱོར་བ། འདི་ནི་དེང་དུས་ཀྱི་རྒྱ་ཡིག་བྲིས་སྟངས་དང་ད་ཞིབ་ཆ་ཧ་སོང་ཆེན་པོ་ཡོད་རེད་གཅིག་དེ་དུས་ང་རང་ཚོ་བོད་པའི་བརྡ་རྙིང་པ་ལས་ཡིན་ན་རྒྱ་མིའི་དེ་དེང་དུས་དང་སྔ་མོའི་དེ་ཕལ་ཆེར་ཁྱད་པར་ཆེ་བ་ཡོད་རེད་བསམ་གྱི་འདུག་དེ་དང་སྔ་མོའི་རྒྱ་མིའི་ཡིག་ཆ་དེ་ཚོ་ཀློག་དུས་ཙམ་པ་ང་ཚོ་སྤྱིར་བཏང་རྒྱ་ཡིག་ཤེས་ཀྱི་ཡོད་ན་ལས་དེ་ཁོ་ཀློག་བྱས་མགོ་ཚོད་ཀྱི་མ་རེད། སྔ་མོའི་ཡིག་ཆ་ཅིག་ཕ་གི་ནང་བཅུག་བྱས་དེ་དེང་དུས་ཀྱི་སྐད་ལ་ཡང་བསྒྱུར་ཟེར་ན་ལམ་སང

སྐད་ཡིག་མ་འདྲ་སྣ་མིན་སྣ་ཚོགས་མང་པོ་ཞེ་པོ་ཅིག་ཡིག་ཆ་ཁོ་དེ་ནང་དུ་བཅུག་བཞག་ཡོད་ས་རེད་བཅུག་བྱས་ཨ་འདྲ་ཟེར་ཡག་བྱས་པ་ཡིན་ན ChatGTP ཟེར་ཡག་དེའི་ནང་ལོག་ལ་ཡ་བཅུག་པའི་ཡིག་ཆའི་བསྡོམས་འབོར་དེ་ཡིན་ན་ང་རང་ཚོ་དེབ་ལ་བསམ་བློ་བཏང་ན་དེབ་གཅིག་ཤོག་ལྷེ་བཞི་བརྒྱ་བཞི་བརྒྱ་ཤིག་དེབ་སྒང་ག་ཡོད་པ་ཆ་སྙོམས་ལ་ཆ་བཞག་པ་ཡིན་ན་དེབ་ས་ཡ་གསུམ་གཅིག་གི་ཡིག་ཆ་ད་དེབ་གཅིག་པོ་ཡིན་དགོས་ཀྱི་མ་རེད་ད་ཕར་ཚུར་ཨི་མེལ་བཏང་གསར་འགྱུར་ཡིན་ནའི་རེད་གསར་འགྱུར་བརྒྱུད་ལམ་ཁག་ཡིན་ཏེ་ཡིན་ནའི་རེད་དེ་འདི་དེ་ནང་དུ་བཅུག་བཞག་པ་ས་ད་དེ་བཅུག་པ་དེ་ཡིན་ན་ཁོ་བཅུག་རིགས་དེ་མིས་བཟོས་ཞེན་སྐྱོ་ཀླད་པ་དེ་དེས་སྒང་ག་ཀློག་བྱས་ཡིན་ན་ཁོ་དཔེ་བྱང་ཆུབ་པ་ཆགས་བསྡད་ཡོད་རེད་ད་ཁོ་འཁྲུལ་འཁོར་སོང་ཙང་མི་ནམ་རྒྱུན་མིས་དེབ་ཀློག་པ་དང་འདྲ་གི་མ་རེད་མིས་དེབ་ཀློག་ན་བརྒྱ་ཆ་བདུན་ཅུ་བརྒྱད་ཅུ་ཞིག་བརྗེད་དྲུག་རེད་བ་ཁོ་ཁྱོན་ནས་བརྗེད་ཀྱི་ཡོད་མ་རེད་ཁོ་དྲན་པ་དེ་དཔེ་གསལ་པོ་བྱས་བསྡད་སྡོད་ཀྱི་རེད་བྱས་ཙང་ཁོ་ལ་ཡང་ག་དུས་སྐད་ཆ་དྲིས་པ་ཡིན་ན་ལས་དེབ་ས་ཡ་སུམ་བརྒྱ་ཞིག་ཀློག་པ་འདིས་ལམ་སང་ད་བསམ་བློ་བཏང་བྱས་ཁྱེད་རང་ལ་ཡང་ལན་རྒྱག་གི་རེད་ད་དེ་འདྲ་ལབ་དུས་ཙམ་པ་ང་ཚོས་རྒྱུན་དུ་འཁོར་ནས། བེད་སྤྱོད་བཏང་བསྡད་ཡག་གི་འཕྲིན་གྱི་དྲ་ལམ་ཐོག་ལ་ཡང་གནས་ཚུལ་མང་པོ་ཞིག་རྩད་གཅོད་བྱས་ཧ་གོ་གི་རེད་པ། ལྷག་པར་དུ་ཡིན་ན་ང་ཚོས་གནས་ཚུལ་རྩད་གཅོད་དགོས་ན་གུ་གུལ་བེད་སྤྱོད་གཏོང་གི་རེད། གུ་གུལ་བེད་སྤྱོད་བཏང་དུས་ཙམ་པ་ཨ་ནི་གུ་གུལ་ནང་ལོག་ནས་གནས་ཚུལ་དེ་ཚོ་མང་པོ་ཤེས་ཐུབ་ཀྱི་རེད་བྱས་ཙང། གུ་གུལ་དང་ད་ལྟ ChatGTP ཟེར་མཁན་དེའི་བར་དབྲག་ལ་ཡང་མ་འདྲ་བ་ག་རེ་ཡོད་རེད་ཅེས་ལབ་པ་ཡིན་ན་ད། ངས་བྱས་ན་འདི་བསམ་བྱུང་ད་དེའི་སྐོར་ལ་ཡང་འགྲེལ་བཤད་རྒྱག་ཡ་སྐོར་ལ་ཡང་ངས་བསམ་བློ་མང་པོ་ཞིག་བཏང་པས་དཔེ་མཚོན་རག་བྱུང་བསམ་བསམ་རེ་བྱུང་ང། ད་དཔེ་མཚོན། ཕལ་ཆེར་འདི་འདྲ་བཤད་པ་ཡིན་ན་ངས་བྱས་ནས་འགྲེལ་བཤད་ཡག་ཤོས་ཐུབ་པའི་བཟོ་འདུག་གུ་གུལ་ཟེར་མཁན་ག་རེ་འདུག་ཟེར་ན། ང་ཚོ་དཔེ་མཛོད་ཁང་ཞིག་དང་ཕྱིན་པ་ཡིན་ན་དཔེ་མཛོད་ཁང་ནང་ལོག་ལ་དཔེ་དཔེ་མཛོད་ཁང་ནང་ལས་ཀ་བྱེད་མཁན་གྱི་ཨ་ཅག་ལགས་འདི་ལ་ཡར་སྐད་ཆ་དྲིས་བྱས། ཨ་ང། ལྷ་སའི་གཙུག་ལག་ཁང་སྐོར་གྱི་གནས་ཚུལ་མང་པོ་ཤེས་དགོས་ཀྱི་ཡོད་དེ། སྐུ་མཁྱེན་རོགས་པ་བྱེད་རོགས་ཟེར་ན། ཕལ་ཆེར་དཔེ་མཛོད་ཁང་ནང་ལས་ཀ་གནང་མཁན་ཨ་ཅག་ལགས་འདིས། ཨོ། དེབ་འདིའི་ནང་ལོག་ལ་གཙུག་ལག་ཁང་གི་གནས་ཚུལ་མང་པོ་ཞིག་འཁོད་ཡོད་རེད། རྩོམ་འདིའི་ནང་ལོག་ལ་མང་པོ་ཞིག་འཁོད་ཡོད་རེད། ཁ་སེང་དེའི་དུས་དེབ་ཞིག་ཐོན་སོང་དུས་དེབ་འདི་ནང་ལོག་ལ་གཙུག་ལག་ཁང་གི་ལོ་རྒྱུས་ཀྱི་གནས་ཚུལ་མང་པོ་ཞིག་འཁོད་ཤག་བྱས་ཙང་ཁྱེད་རང་ཚོ་འདིའི་ནང་ལྟོས་ཟེར་བྱས་བྱས་ཕལ་ཆེར་བཤད་མདོག་ཁ་པོ་རེད། ད་དེ་ཡིན་ན་གུ་གུལ་བྱེད་ཡག་ལས་ཀ་དེ་རེད། གུ་གུལ་ལ་ང་ཚོ་འདིར་སྐད་ཆ་དྲིས་པའི་སྐབས་ལ་ཡང་གུ་གུལ་གྱིས་ཁྱེད་རང་སྐད་ཆ་དྲིས་ཡག་དེ་ག་བ་ཡོད་མེད་དེ་གི་དེ་མི་སུས་བཤད་ཡོད་མེད་དེ་གི་དེ་མང་པོ་བྱེད་ཀི་ད་ས་ཆ། སྐད་ཡ་མི་སྟོན་གྱི་འདུག་ག།

ད ChatGTP ཟེར་མཁན་དེ་ཡ་ཁོའི་ནུས་པ་གཞན་པ་ཅིག་ག་རེ་ཟེར་ན། མཁས་པ་ཅིག་ལ་བཀའ་འདྲི་ཞུ་བཅུག་གོམ་ནང་བཞིན་མེན་པ་ཅིག་ལ་ཡ། ད་ཡང། མ་ལས་ཀ་བསྐུལ་སའི་མི་ཅིག་ལ་ཡ་ལས་ཀ་བསྐུལ་བ་ནང་བཞིན་བྱས་ལས་ཀ་བསྐུལ་ཡག་འདུག་གཙུག་ལག་ཁང་གི་སྐོར་ལ་ཡ་ད་བཀའ་འདྲི་ཞུས་པ་གཅིག་པོ་མ་རེད་ད་ཨོ་གཙུག་ལག་ཁང་ད་བཀའ་འདྲི་ཞུས་པའི་གནས་ཚུལ་འདི་ག་དེ་ཁྱེད་རང་གིས་མར་ཐོ་བྲིས་བྱས་ཡིན་ན། རྩོམ་ཅིག་བྲིས་ནས། ཟེར་ན་ཡང། ཁོ་ལམ་སང་རྩོམ་གཅིག་བྲིས་ཀྱི་འདུག་ད་ག་ནང་བཞིན་གཙུག་ལག་ཁང་འདི་ཁྱེད་རང་གི་ཤེས་པའི་གནས་ཚུལ་འདི་ག་དེ་གཞི་བཞག་བྱས་གཙུག་ལག་ཁང་ང་ཚོ་ཞིག་གསོ་བྱེད་དགོས་འདུག་ཞིག་གསོ་བྱེད་ཡག་གི་གྲ་སྒྲིག་བྱེད་ཡག་གི་འཆར་གཞི་བསམ་འཆར་གཅིག་བྲིས་རོགས་ཟེར་ན་ཁོ་ལམ་སང་ཡང། གཙུག་ལག་ཁང་གི་གནས་སྟངས་དང་དེ་ཚོ་བལྟས་བྱས་ཁོ་བསམ་འཆར་གཅིག་གཏང་ད་ག་དེ་གའི་གང་ལོ་ང་ཨིན་ཇིའི་ནང་བཞུགས་སྐོར་དང་ཨིན་ཇི་དང་རྒྱ་ཡིག་དང་དེ་ཚོ་ནང་ལོགས་ལ་ཡང་ད་ང་ཚོ་བོད་ཡིག་ནང་བྲིས་ཡག་ཡོད་མ་རེད། ཁོ་ལམ་སང་བྲིས་ཡོང་གི་འདུག་ད་དེ་ཚོ་ཡིན་ན་དཔེ་ཆ་ཚང་དུ་བྲིས་ཡོད་མ་ད་ལས་ཡིན་ན་ལས། གང་ལྟར་ལས་ཀ་དེ་ཚོ་རིགས་བྱས་པའི་སྐབས་དེ་རྒྱུན་དུ་ང་རང་ཚོས་དཔེ་ཆུ་ཚོད་མང་པོ་བེད་སྤྱོད་བཏང་བྱས་ཡིན་ན་གྲ་སྒྲིག་བྱེད་དགོས་ཀྱི་རེད་བ་འདིའི་ཚིག་གཞི་དེ་ཨ་ལེ་ཁོར་བྱེད་བཅུག་པ་ཡིན་ན། ཡག་ཐག་ཆོད་དེ་ཚོ་འདིའི་སྒང་དེ་སོ་སོའི་རྒྱུན་དུ་འདི་སྟང་གི་ཡིན་ནའི་ག་རེ་བྱེད་དགོས་ཡིན་ན་ལས་སྒྱུར་བཅོས་ག་རེ་བཏང་དགོས་ཡིན་ནའི་བཏང་ཡག་བྱས་བྱས་ད་གང་ལྟར་ཁོ་བེད་སྤྱོད་ཞེ་པོ་ཅིག་བཏང་ཡག་ཡོད་ཁོའི་ནུས་པ་ཆེན་པོ་ཞེ་པོ་ཅིག་རེད་ཤག། ད་ཡིན་ན་ལས་ངས་ད་ལྟ་དགེ་མཚན་འདི་གའི་དེ་མང་ཆེ་བ་བགྲངས་པ་རེད་ད་དགེ་མཚན་འདི་གའི་དེ་དང་དུས་མཚུངས་བྱས་ཡིན་ན་ཁོ་ལ་སྐྱོན་མེད་པ་རེད་མི་འདུག་ཁོ་ལ་ཉེན་ཁ་མེད་པ་རེད་མི་འདུག་ཨ་ལས་སྐྱོན་མངོན་གསལ་དོད་ཤོས་ཅིག་ག་རེ་ཟེར་ན་ཁོས་བཤད་བཞག་པ་འདི་ག་གང་ག་ལོག་ཅིག་བདེན་པ་དང་འདི་འདྲ་ཡིན་པ་ཅིག་གི་ངེས་པ་ཅིག་མི་འདུག་དཔེར་ན་ཆ་བཞག་ན་ངས་ལས་རོགས་ཅིག་ཁ་སང་ང་ཚོ་དེའི་ནང་འདི་རྒྱབ་བྱས་ལས་རོགས་དེའི་མིང་རྒྱབ་བྱས་ངོ་སྤྲོད་བྱེད་རོགས་ཟེར་ན་བ

དེ་ནི་ཉེན་ཁ་གཅིག་རེད་བ། ད་དེ་ལས་ཡིན་ན་ཉེན་ཁ་ཆེ་བ་ཅིག་ག་རེ་འདུག་ཟེར་ན་ད་དུས་ཀྱི་སྤྱི་ཚོགས་དྲ་ལམ་དང་འདི་ཚོའི་སྒང་དུ་ཡང་དཀྲོག་གཏམ་དང་དེ་འདྲ་མང་པོ་ཞེ་པོ་ཅིག་ཡོད་རེད། ད་གང་ལྟར་དཀྲོག་གཏམ་དེ་གའི་དེ་ད་མི་ཁོ་ཆར་ཇི་ཏི་པི་དང་དེ་ཚོ་འབྲེལ་བ་ཡོད་མ་རེད། ཡིན་ནའི་ལས་ད་ཆར་ཇི་ཏི་པི་ཟེར་དེ་སླེབས་པའི་རྗེས་ལ་ཡ། དཀྲོག་གཏམ་དེ་ཚོ་རྫུས་མ་བཟོ་མཁན་དེ་ཚོ་ལ་ཡང་ལས་ཀ་ལས་སླ་རུ་ཞེ་པོ་ཅིག་འགྲོ་ཡག་གི་ཉེན་ཁ་ཞེ་དྲག་འདུག་དཔེར་ཆ་བཞག་པ་ན། ངས་ཕ་གིའི་ཆར་ཇི་ཏི་པི་ལབ་བྱས་ཏོག་དབྱིབས་ནད་དུག་གི་སྔོན་འགོག་སྨན་ཁབ་དེ་ནི་མི་ལ་གནོད་ཀྱི་ཡོད་པའི་སྐོར་རྩོམ་ཞིག་བྲིས་རོགས་ལབ་ན། ཁོ་ལམ་སང་ད་ག་ཕྱིན་བྱས་དྲ་ལམ་སྒང་དུ་ཕར་ད་དེ་ཚོའི་སྐོར་གྱི་འདི་མི་ཚོ་བདེན་པ་ཡིན་པ་ཡང་ཡོད་བདེན་པ་མིན་པའང་ཡོད་འདི་གང་ག་ཚུར་རུབ་རུབ་བཟོས་བྱས་དཔེ་ཚོ་རྩོམ་ཧྲག་ཐག་ཐག་ཅིག་སྔོན་འགོག་སྨན་ཁབ་འདིས་གནོད་ཀྱི་ཡོད་པའི་སྐོར་གྱི་དཔེ་མཚོན་དང་ལུང་དང་འདི་ཚོ་དྲངས་བྱས་ཡིན་ན་རྩོམ་ཡག་ཐག་ཆོད་ཞིག་སྐར་ཆ་ཁ་ཤས་ཤིག་ནང་བྲིས་བཞག་འདུག་ད་སྔ་མོ་ནས་འདི་བྲིས་མཁན་འདི་ཡོད་རེད་དེ་ལས་དེ་ཚོ་བྲིས་པ་ཡིན་ན་དུས་ཚོད་ཞེ་པོ་ཅིག་འགོར་གྱི་རེད་བ་ད་དེ་རིང་ཁ་སང་ཡིན་ན་ལས་ཀ་སྡུག་པོ་བྱེད་དགོས་བྱུང་ན་སྐར་ཆ་ཁ་ཤས་ཤིག་ནང་ལ་ཡག་དཔེ་དུས་ཚོད་སོ་སོ་ཁྱོན་ད་མ་འགོར་བ་བྱེད་ཆོག་ཆོག་ཡིན་མདོག་ཁ་པོ་ཞིག་བྱེད་ཀྱི་འདུག་ཁོའི་ནུས་པའི་ཆ་ཤས་ཅིག་རེད་ད་ཁོ་ཡག་པོ་ཡིན་སྤུས་ཀ་དག་པོ་བྱས་ཏེ་འདི་ཁོའི་ཉེན་ཁའི་ཅིག་རེད་ཤག་འདི་ཡིན་པ་སོང་ཙང། ཉེ་དུས་དེ་ཉིའུ་ཡོག་ཊའིམ་སི་གསར་ཤོག་འདིའི་ནང་ལོགས་ལ་ཡ། རྩོམ་པ་པོ་གཉིས་ཀྱིས་ཡིན་ན་ཆར་ཇི་ཏི་ཕི་ཟེར་མཁན་དེ་ཞེ་དྲག་གི་ཉེན་ཁ་ཆེན་པོ་རེད་ཤག་ཁོའི་ཉེན་ཁ་དེ་ཡིན་ན་ང་ཚོའི་དམངས་གཙོའི་ལམ་ལུགས་ཁོ་རང་ལ་ཡ་ཉེན་ཁ་བཟོ་ས་རེད་ཟེར་ཅེས་བྱས་ཡིན་ན་ཁོ་རང་ཚོས་རྩོམ་འདི་བྲིས་ཡོད་རེད། རྩོམ་འདི་བྲིས་པའི་རྗེས་ལ་ཡ། ཨ་ནི་ད་ཉིའུ་ཡོག་ཊའིམ་སི་གསར་ཤོག་གི་རྩོམ་འདི། ཆར་ཇི་ཏི་ཕི་ནང་བླུགས། བླུགས་བྱས་ཡིན་ན་ཁོ་ལ་ཡག་ད་བཀོད་པ་བཏང་བྱས། ཉུ་ཡོག་ཊའིམ་སི་གིས་འདི་འདྲས་བཏོན་ཤག་བྱས་ཙང་ཁྱེད་རང་གིས་རྩོམ་འདི་ཀློག་ཚར་བའི་རྗེས་ལ་ཡག་ཉུ་ཡོག་ཊའིམ་སི་གི་རྩོམ་སྒྲིག་པ་ལ་ཡག། ཡི་གེ་བྲིས་རོགས་བྱས་ཟེར་ལབ་དུས། ཨ་ནི་ཁོ་རང་ཡི་གེ་བྲིས་ཡག་ཡི་གེ་འདིའི་ནང་ལོགས་ལ་ཡག་ཨོའོ་ཚར་བའི་རྗེས་ལ་ཡག་རྩོམ་འདི་འདྲས་བཏོན་ཤག་རྩོམ་འདིའི་ནང་ལ་ཆར་ཇི་ཏི་པི་ཉེན་ཁ་ཆེན་པོ་རེད་ཟེར་བྱས་ལབ་ཤག་ཡིན་ན་ལས་ཆར་ཇི་ཏི་པི་ལ་ཡག་དམངས་གཙོ་ལ་ཡག་ཉེན་ཁ་བཟོ་ཡག་གི་འདི་འདྲས་ནུས་པ་ཡོད་མ་རེད་ཆར་ཇི་ཏི་པི་དེ་ཡིན་ན་ཁོ་འཕྲུལ་འཁོར་ཅིག་རེད་མིས་ཁོའི་ནང་ཕར་ག་རེ་བླུགས་བཞག་པ་དེ་ཚུར་ལབ་ཀྱི་ཡོད་པ་རེད་མ་གཞི་ཁོ་རང་བསམ་བཏང་བྱས་ཡིན་ན་དམངས་གཙོ་ལ་ཡ་སྐྱོན་ཆེ་གོ་བསམ་པའི་ནུས་པ་དང་རིག་པ་དེ་ཁྱོན་ནས་ཡོད་མ་རེད་ཅེས་བྱས་ག་ད་ཡི་གེ་ཡ་ད་ཅིག་བྲིས་བྱས་དེ་ཡིན་ན་རྗེས་ལ་ཡིན་ན New York Times སྒང་ལ་ཡ་སྟོན་པ་རེད་ཅེས་བྱས་ད་དེ་རིང་ང་ཚོ་དེ་ཡ་ཨེ ChatGPT གི་ལས་ཀ་ག་རེ་བྱེད་ཀྱི་ཡོད་མེད་དང་ཉེན་ཁ་ག་རེ་ཡོད་མེད་སྐོར་ལ་ཡ